ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་བསྐོང་ཚོགས་བྱེད་རྒྱུའི་འཛམ་གླིང་གི་དཔལ་འབྱོར་སྟོབས་ཆེན་གྱི་རྒྱལ་ཁབ་ཉི་ཤུའི་ཆེས་མཐོའི་ལྷན་ཚོགས་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཞུགས་རྒྱུ་མིན་པའི་གསལ་བསྒྲགས་བྱས་པའི་རྗེས་དེང་སྐབས་ཞི་ཅིན་ཕིང་གལ་ཆེའི་ཚོགས་འདུ་དེར་ཞུགས་མི་དགོས་པའི་རྒྱུ་མཚན་གང་ཡིན་པའི་སྐོར་ལ་ཡང་ཚོད་དཔག་སྣ་ཚོགས་ཤིག་བྱེད་བཞིན་འདུག། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། ད་ཁ་སང་གི་འཆར་གཞི་བྱས་པ་ཡིན་ན། ང་ཚོས་རྒྱ་ནག་ནང་ལོགས་ཁང་ཚོང་སྐོར་ལ་ཡང་དཀའ་ངལ་འཕྲད་བཞིན་པ་འདིའི་ལས་རིམ་དུམ་བུ་གསུམ་བྱས་པའི་ཟུར་ཕྱེ་བྱས་ད་ད་རིང་ཁང་ཚོང་དཀའ་ངལ་སེལ་ཡག་ལ་ཡང་དཀའ་ངལ་ག་རེ་ག་རེ་ཡོད་མེད་སྐོར་ལ་ཡང་བགྲོ་གླེང་ཞུ་མཁན་ཡིན་པའི་སྐད་ཆ་རེད་དེ་ལས་ཡིན་ནའི་ད་རིང་འདས་ཡག་ད་གསར་འགྱུར་ནང་ལོགས་ལ་ཡང་གནས་ཚུལ་གལ་ཆེར་ཚང་མས་དོ་སྣང་བྱེད་ཡག་ཅིག་ག་རེ་བྱུང་འདུག་ཟེར་ན་ད་རིང་གི་གཟའ་མཇུག་འདི་ལ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཐམ་པའི G Twenty ཟེར་ཡག་དེ་ཚོགས་འདུ་འཚོགས་ཀྱི་རེད་དེ་ལ་ཡ་ཞི་ཅིན་ཕིང་ཚོགས་འདུ་དེར་ཞུགས་ཀྱི་མིན་ཟེར་ཡག་དེའི་སྐོར་ད་ཚོད་དཔག་སྣ་མིན་སྣ་ཚོགས་བྱས་ཤག་བྱས་ཙང་ངས་ཨ་ལི་ད་རིང་གནད་དོན་འདིའི་སྐོར་ལ་ཡང་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུས་ན་བསམས་བྱུང། ད་ད་རིང་གི་གནས་ཚུལ་དེ་བྱུང་ཡ་དེ་ག་རེ་ཟེར་ན་ཁ་སང་གཟའ་ཟླ་བའི་ཉིན་ཁ་དེ་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་ད་རིང་གི་བདུན་ཕྲག་འདིའི་གཟའ་སྤེན་པའི་ཉིན་ཁ་དེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཡ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཐམ་པའི G Twenty ཟེར་ཡག་དེ་ཚོགས་འདུ་དེ་ཚོགས་ཀྱི་རེད། ཚོགས་འདུ་དེ་ལ་ཡང་ཨ་ནི་ཞི་ཅིན་ཕིང་ཞུགས་ཀྱི་མ་རེད། འདིའི་ཚབ་ཡིན་ན་རྒྱ་ནག་གི་སྲིད་བློན། ལི་ཆང་ཞུགས་ཀྱི་རེད་ཅེས་གསལ་བསྒྲགས་བྱས་ཤག་ད་གསལ་བསྒྲགས་དེ་བྱས་པའི་སྐབས་དེ་ག་རང་ལ་ཡང། ཕྱི་རྒྱལ་གསར་འགོད་པ་མང་པོ་ཅིག་གིས་ཡིན་ཞི་ཅིན་ཕིང་ཚོགས་འདུ་དེ་མ་ཕེབས་ཡག་གི་རྒྱུ་མཚན་ག་རེ་རེད་ཟེར་བྱས་སྐད་ཆ་མང་པོ་ཞིག་དྲིས་དེ་ལས་ད་ལྟ་བར་དུ་རྒྱ་ནག་གཞུང་རང་ངོས་ནས་ཡིན་ན་འགྲེལ་བཤད་ག་གས་བརྒྱབ་མི་འདུག་ད་རྒྱ་ནག་གཞུང་གིས་འགྲེལ་བཤད་མ་བརྒྱབ་པའི་སྐབས་དེ་ཞི་ཅིན་ཕིང་ད་རིང་ཚོགས་འདུ་དེ་མ་འགྲོ་ཡག་གི་རྒྱུ་མཚན་ག་རེ་ཡིན་མིན་སྐོར་ལ་ཡང་ད་མིས་ཚོད་དཔག་སྣ་མིན་སྣ་ཚོགས་བྱས་ཤག། དབྱེ་ཞིབ་བྱས་ཤག་ཚོད་ཚོད་བྱས་བྱས་བཤད་སྐྱོག་འདུག་དཀྲོག་གཏམ་བཟོས་སྐྱོག་འདུག་བྱས་ཙང་ག་ད་འདི་ཚོ་སྒང་ག་ལ་ངས་བསམ་བློ་བཏང་བྱས་དངོས་གནས་བྱས་ན་ད་ངས་ད་ལྟ་ཞུས་པ་ནང་བཞིན་བྱས་ཚོད་དཔག་བྱས་སྐྱོག་རེད་དངོས་གནས་རྒྱ་ནག་གཞུང་གིས་གནས་ཚུལ་འབྱུང་ཁུངས་ལ་ཡང་བརྟན་པོ་བྱས་བྱས་བཤད་སྐྱོག་འདི་ཧ་ལམ་མཐོང་ཡག་ཅང་མི་འདུག་ང་ཚོའི་གསང་རྒྱུད་བརྒྱུད་ལམ་ཐོག་ལ་ཡང་གལ་ཆེན་པོ་ཞིག་བྱས་བྱས་ངོ་སྤྲོད་བྱེད་དགོས་ཡག་མི་འདུག་དེ་ལས་ཡིན་ནའི་ངས་འདི་བསམ་བྱུང། མིས་ད་ཚོད་དཔག་བྱས་སྐྱོག་ཡིན་ནའི་རེད་དབྱེ་ཞིབ་བྱས་སྐྱོག་ཡིན་ནའི་རེད་ཡང་དཀྲོག་གཏམ་བཟོས་སྐྱོག་ཡིན་ནའི་རེད་འདི་ཚོ་སྒང་ག་ནས་ག་རེ་མཐོང་འདུག་ཟེར་ན་ད་ལྟའི་རྒྱ་ནག་གི་གནས་སྟངས། རྒྱ་ནག་གི་རྒྱལ་སྤྱིའི་འབྲེལ་བའི་གནས་སྟངས། རྒྱ་ནག་ནང་ལོགས་ཀྱི་ཆབ་སྲིད་དང་དཔལ་འབྱོར་གྱི་གནས་སྟངས་ཐ་ན་བར་ཆད་ཞི་ཅིན་ཕིང་ཁོ་རང་རང་གི་ལུས་པོའི་བདེ་ཐང་དང་དེ་འདྲའི་སྐོར་ལ་ཡག་མི་ཚོས་མཐོང་ཚུལ་ག་འདྲ་ཡོད་མེད་གནད་འགག་དེ་ཚོ་ག་གི་གལ་ཆེན་པོ་ཆགས་ཡོད་མེད་དེ་མིས་ཚོད་དཔག་བྱས་བཤད་སྐྱོག་དེ་ནས་མཐོང་གི་འདུག་བསམ་ཚར་བྱུང་བྱས་ཙང་ངས་འདིའི་སྐོར་ལ་ཡག་ཕྱི་ལོགས་ལ་ཐོན་བསྡད་སྐྱོག་དེ་འདྲའི་ཁ་ཤས་ཅིག་ངོ་སྤྲོད་ཞུ་གི་ཡིན། དབྱེ་བ་ཕྱེ་བས་ན་རིགས་གསུམ་གསུབ་ལྟར་བྱས་ཤག། དང་པོ་དེ་ག་རེ་རེད་ཟེར་ན་ད་རྒྱལ་སྤྱིའི་ཕྱི་འབྲེལ་གྱི་འབྲེལ་བའི་ཐོག་ནས་ད་དེ་ཚོ་མང་ཆེ་དབྱེ་ཞིབ་བྱེད་མཁན་ཚོས་དབྱེ་ཞིབ་བྱེད་རྒྱུ་རེད། ཞི་ཅིན་ཕིང་ད་རེས་ཕ་གིའི་ཚོགས་འདུ་དེར་འགྲོ་མ་དགོས་ཡག་རྒྱུ་མཚན་ག་རེ་ཡིན་མིན་སྐོར་ལ་ཡང་དབྱེ་ཞིབ་མང་པོ་བྱས་ཤག། ཡང་ཁ་ཅིག་གིས་ག་རེ་འདུག་ཟེར་ན་ད་ད་རི་གས་རྒྱ་ནག་ནང་ལོགས་ལ་ཡང་ད་དཔལ་འབྱོར་དང་ཆབ་སྲིད་དང་དེ་འདྲའི་གི་དཀའ་ངལ་མང་པོ་ཞེ་པོ་ཅིག་འཕྲད་བསྡད་ཡོད་རེད་འདི་ཚོའི་ཨན་ལྟ་སྟངས་ནས་ཡིན་ན་ད་ཚོད་དཔག་བྱས་བཤད་རྒྱུ་མང་པོ་འདུག་ཨ་ནི་ཐ་ན་ད་ཕར་བཞག་བྱས་ད་ཞི་ཅིན་ཕིང་གི་གཟུགས་པོ་བདེ་ཐང་མེད་པའི་རྐྱེན་གྱིས་རེད་པས་ཟེར་ཡ་འདི་འདི་འདྲས་ཞི་ཅིན་ཕིང་ཁོ་རང་སྒེར་རང་གི་གནད་དོན་ཐོག་ནས་དབྱེ་ཞིབ་བྱེད་རྒྱུ་དང་ད་དབྱེ་ཞིབ་ཟེར་ན་མང་ཆེ་ཅིག་མིས་ཚོད་དཔག་བྱེད་རྒྱུ་རེད་འདི་འདྲས་བཤད་མཁན་འདི་མང་པོ་འདུག་བྱས་ཙང་འདིའི་སྒང་ལ་ངས་རིམ་པས་ངོ་སྤྲོད་ཅིག་ཞུ་གི་ཡིན་ཨ་ལེ་ངོ་སྤྲོད་མ་ཞུས་གོང་ལ་ཡང་ཚོགས་འདུ་འདིའི་སྐོར་ལ་ཡང་ངོ་སྤྲོད་རོབ་ཙམ་ཞུས་ན་ད་ཨ་ད G20 ཟེར་མཁན་འདི། G ཉི་ཤུ་ཟེར་ཅིག་ཡོད་རེད་པ། འདིའི་རྒྱལ་ཁབ་ཚོགས་འདུ་དེ་ནི་འཛམ་བུ་གླིང་ནང་ལོགས་ཀྱི་སྟོབས་ཆེན་གྱི་རྒྱལ་ཁབ་ཉི་ཤུ་ཐམ་པའི་མཐུན་ཚོགས་ཅིག་ཡོད་རེད་ད་མཐུན་ཚོགས་དེའི་ཚོགས་འདུ་དང་པོ་དང་པོ་དེ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ནས་འགོ་བཙུགས་བྱས་དེའི་སྐབས་དེ་ཡིན་ན་དཔལ་འབྱོར་དང་དེ་འདྲའི་གི་གདོང་ལེན་བྱེད་དགོས་ཡ་དཀའ་ངལ་མང་པོ་ཅིག་ཡོད་རེད་འདི་ཚོ་མཉམ་སེལ་བྱེད་ཡག་གི་དེ་ཚོ་མ་ཚོགས་གོང་ལ་ཡ་ད་སྔ་མོ་ཡིན་ན་འཛམ་གླིང་ནང་གི་སྟོབས་ཆེན་རྒྱལ་ཁབ་བདུན་ཟེར་དེ་ཚོགས་འདུ་ཅིག་ཡོད་རེད་པ་ཆེས་མཐོའི་ལྷན་ཚོགས་དེ་ཚོ་དེ་ཚོ་ལ་དཔེ་བལྟས་བྱས་དེ་ཚོ་ནས་བྱུང་རྒྱུ་ཅིག་རེད་ཤག། འབྱུང་ཁུངས་ལ་བཤད་པ་ཡིན་ན་ད་ལྟ་འདི་ཉི་ཤུ་ཐམ་པའི་ནང་ལབ་དུས་ཙམ་པ་ཁྱད་ཅིག་ཡོད་རེད་ག་རེ་འདུག་ཟེར་ན་ད་ཉི་ཤུ་ཟེར་དུས་ཙམ་པ་རྒྱལ་ཁབ་བཅུ་དགུ་དང་འདིའི་སྒང་ལ་ཡང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་མཉམ་དུ་སྦྲེལ་ཤག་ད་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཁོ་རའི་ནང་རྒྱལ་ཁབ་མང་པོ་ཞེ་པོ་ཅིག་ཡོད་རེད་པ་འདི་ག་ཚང་མ་བརྩིས་པ་ཡིན་ན་ད་རྒྱལ་ཁབ་ཉི་ཤུ་ཚད་མ་རེད་མང་པོ་ཞེ་པོ་ཅིག་ཡོད་རེད་སྟོབས་ཆེན་རྒྱལ་ཁབ་བདུན་གི་ལྷན་ཚོགས་དང་མི་འདྲ་ག་རེ་ཟེར་ན་རྒྱལ་ཁབ་ཉི་ཤུ་ཐམ་པ་ཡོད་དུས་ཙམ་པ་རྒྱལ་ཁབ་དེ་ཚོ་ནང་སྟོབས་ཆེན་རྒྱལ་ཁབ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་གཅིག་པོ་མ་ཡིན་པ་རྒྱལ་ཁབ། དེང་སྐབས་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་དང་སྤྱིར་བཏང་རྒྱལ་ཁབ་ཁོ་རང་ཞེ་པོ་ཅིག་དཔལ་འབྱོར་དང་སྒྲིག་འཛུགས་སྒང་ལ་ཡང་དེང་དུས་ཅན་མེད་པ་ཡིན་ནའི་ལས་དང་གནད་འགག་ཆེན་པོ་ཡིན་རྒྱུ་དེ་ཚོ་མང་པོ་ཅིག་དེ་ནང་སླེབས་བསྡད་ཡོད་རེད། ཚོགས་འདུ་དེའི་གལ་ཆེ་ལོས་དེ་གྲངས་ཀ་ཁ་ཤས་ཤིག་ནས་བལྟས་པ་ཡིན་ན་ད། རྒྱལ་ཁབ་ཉི་ཤུ་ཐམ་པ་འདིའི་ཁྱོན་བསྡོམས་ཀྱི་ཁོ་ཚོའི་དཔལ་འབྱོར་གྱི་བསྡོམས་འབོར་ཅིག་ཡོད་རེད་པ་དེ་ཡིན་ན་འཛམ་བུ་གླིང་གི་དཔལ་འབྱོར་བསྡོམས་འབོར་གྱི་བརྒྱ་ཆ་བརྒྱད་ཅུ་ཟིན་ཐུབ་འདུག་ད་རྒྱལ་ཁབ་ཉི་ཤུ་ཟེར་དུས་དངོས་གནས་བྱས་ན་གྲངས་ཀ་མང་པོ་མ་རེད་པ་ད་ཡིན་ན་ཛམྦུ་གླིང་ནང་རྒྱལ་ཁབ་གལ་ཆེ་ཤོས་དེ་ག་ཡོད་པའི་རྟགས་དེ་རེད། ད་ག་ནང་བཞིན་དེར་སྐད་ཛམྦུ་གླིང་ནང་ལོགས་ཀྱི་རྒྱལ་སྤྱིའི་གི་ཚོང་འབྲེལ་འབྲེལ་བའི་ནང་གི་ཚོང་གི་བསྡོམས་འབོར་ཅིག་ཡོད་རེད་པ་འདིའི་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་ཅིག་ད་གང་ལྟར་རྒྱལ་ཁབ་ཉི་ཤུ་དེའི་ནང་ལོགས་ལ་ཡང་ཕར་ཚུར་ཚོང་རྒྱག་གི་ཡོད་རེད་དེ་མ་ཟད་མི་འབོར་ཆ་བཞག་པ་ཡིན་ན་ཛམྦུ་གླིང་གི་སུམ་ཆ་གཉིས་ཤིག་མི་འབོར་ཨ་ནི་རྒྱལ་ཁབ་ཉི་ཤུ་ཐམ་པ་དེའི་ནང་ལ་ཡོད་རེད་ས་རྒྱ་དེ་ཆེ་ལོས་བལྟས་པ་ཡིན་ན་ཛམྦུ་གླིང་གི་ས་རྒྱའི་བརྒྱ་ཆ་དྲུག་ཅུ་ཙམ་ཅིག་ཏང་དང་རྒྱལ་ཁབ་ཉི་ཤུ་ཐམ་པའི་དེའི་ནང་ཚུད་བསྡད་ཡོད་རེད་དེ་འདྲ་སོང་ཙང་ད་ཕྱོགས་གང་ནས་བལྟས་པ་ཡིན་ནའི་ལས་གང་ལྟར་རྒྱལ་ཁབ་ཉི་ཤུ་ཐམ་པ་འདི་གའི་དངོས་གནས་གལ་ཆེན་པོའི་རྒྱལ་ཁབ་ཡིན་པ་ད་གཏན་ཁེལ་བ་རེད་དེ་འདྲ་སོང་ཙང་རྒྱལ་ཁབ་འདི་གའི་འདིའི་ཆེས་མཐོའི་འགོ་ཁྲིད་འདི་གའི་འདུ་འཛོམས་ད་ལོ་རྟག་པར་བྱེད་ཀྱི་ཡོད་རེད་བྱས་པའི་སྐབས་དེར་རྒྱལ་ཁབ་དེ་ཚོའི་འགོ་ཁྲིད་གཅིག་པོ་མ་ཡིན་པ་རྒྱལ་ཁབ་ཉི་ཤུ་ཐམ་པའི་དེའི་ནང་མེད་པའི་འགོ་ཁྲིད་འདྲ་མང་པོ་ཞིག་དེར་ཡོང་གི་ཡོད་རེད་ག་རེ་ཡིན་ཟེར་ན་ཕྱི་འབྲེལ་གྱི་ཐོག་ནས་ད་རྒྱལ་ཁབ་དག་ཅིག་མང་པོའི་གལ་ཆེན་པོའི་དཔོན་པོ་འདི་གའི་མཉམ་དུ་དུས་ཚོད་གཅིག་ལ་ཡག་ས་ཆ་གཅིག་ལ་འཛོམས་ཡག་ཟེར་དེ་དཀོན་པོ་ཞེ་པོ་ཅིག་ཡིན་སོང་ཙང་གོ་སྐབས་ཡག་པོ་ཞིག་རྩིས་ཀྱི་ཡོད་རེད། བྱས་ད་དེ་འདྲ་སོང་ཙང་ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་ཆགས་ནས་ད་ཉིས་སྟོང་བཅུ་གཉིས་ནས་ཟླ་ཉིན་བར་དུ་གང་ལྟར་ལོ་མི་རེ་ངོ་རེ་ལ་ཡང་ཞི་ཅིན་ཕིང་གིས་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་འདི་ལ་ཡང་ཕྱིན་བཞག་ནད་ཡམས་བྱུང་བའི་སྐབས་དེ་འཛོམས་ད་ཐུབ་ཡོད་མ་རེད་དྲ་ལམ་ཐོག་ནས་བརྒྱུད་བྱས་བྱས་པ་ལ་བྱས་བྱས་ད་གང་ལྟར་ད་ལྟ་བར་དུ་ཚོགས་འདུ་མི་རེ་ངོ་རེ་ལ་ཡང་ཞི་ཅིན་ཕིང་ཕྱིན་ཡོད་རེད་ད་ད་ལོ་མ་འགྲོ་དགོས་དུས་ཙམ་པ། དེ་བས་མི་ཚོས་ག་རེ་བྱས་བྱས་འགྲོ་གི་མེད་པ་ཡིན་ན་ད་ཚོགས་འདུ་གཞན་པ་ཆུང་ཆུང་དེ་ཡིན་ན་ད་མ་ཕྱིན་ནའི་ཁྱད་པར་ཡོད་མ་རེད་སྔོན་མ་འདི་སྔོན་ནས་ཞི་ཅིན་ཕིང་གིས་ཚོགས་འདུ་དེ་དོ་སྣང་ཞེ་དྲག་བྱེད་ཀྱི་མེད་པ་ཡིན་ན་ཞི་ཅིན་ཕིང་ད་རེས་མ་ཕྱིན་པ་ཡིན་ནའི་དོ་སྣང་ཡོང་མ་རེད་ད་ཡིན་ན་འདི་སྔོན་ལ་ཡང་ཞི་ཅིན་ཕིང་གིས་ཚོགས་འདུ་དེ་གལ་ཆེན་པོ་ཞེ་པོ་ཅིག་ལ་བརྩི། ཁོ་རང་ཡིན་ན་སྲིད་འཛིན་ཆགས་པ་ནས་བྱས་ཟླ་ཉིན་ལོ་བར་དུ་ལོ་ལྟར་རེ་བཞིན་ཚོགས་འདུ་དེར་ཞུགས་ཡོད་རེད་ད་ད་ལོ་མ་ཞུགས་ཡག་ག་རེད་ཟེར་ཏེ་དེ་ཡིན་ན་མི་ཚོས་ཚོད་དཔག་བྱེད་ཡག་ཡིན་ན་ཤུགས་ཆེན་པོ་ཞེ་པོ་ཅིག་འདུག།

རྒྱལ་ཁབ་ཉི་ཤུ་དེ་ཚོ་མང་ཆེ་བ་ཡིན་ན་རྒྱལ་ཁབ་སྟོབས་ཆེན་པོ་དེ་གྲས་ཅིག་རེད། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཡིན་ནའི་རེད་ཨ་མེ་རི་ཁ་དང་ཁེ་ན་ཌ་དེ་ཚོ་སྒང་ག་དང་ད་འབྲེལ་བ་ཞེ་དྲག་ཡག་པོ་ཡོད་མ་རེད་པ། ཨ་ནི་དེ་མ་ཡིན་པའི་ཡང་ནུབ་ཕྱོགས་རྒྱལ་ཁབ་མ་ཡིན་པའི་རྒྱལ་ཁབ་ཆེན་པོ་དཔེར་ན་ཆ་བཞག་རྒྱ་གར་དང་དེ་ཚོ་འབྲེལ་བ་ཞེ་དྲག་ཡག་པོ་ཡོད་མ་རེད། དེ་འདྲ་སོང་ཙང་ཞི་ཅིན་ཕིང་ཡིན་ནའི་རེད་ད་རྒྱ་ནག་གི་ཕྱི་འབྲེལ་གྱི་དེ་རིང་ཁ་སང་གལ་ཆེ་ས་བརྩི་ས་དེ་ག་དེ་ཡིན་ན། རྒྱལ་ཁབ་དེ་ཚོའི་ནང་ལ་མེད་འགྱོག་གི་རྒྱལ་ཁབ་འདི་ད་དེ་ཆུང་ངུ་འདི་ཡོད་རེད་པ། དེ་ཚོ་དང་འབྲེལ་བ་ཡག་པོ་བཙལ་བ་དེ་ནི་གལ་ཆེན་པོ་དང་ཨ་ནི་དེ་ག་འདི་ལྷག་པར་དུ་ཚོགས་འདུ་འདི་གསུམ་དེ་ཕྱིན་པའི་སྐབས་དེ་དེ་རིང་ཚོགས་འདུ་ཕ་གིར་ཕྱིན་པ་ཡིན་ན། ད་རྒྱལ་ཁབ་ཉི་ཤུ་དེ་ག་ཚང་མ་ལོ་ཡིན་ཟེར་མཁན་དེ་གྲས་ཅིག་རེད་འགོ་ཁྲིད་སྒང་ག་ལོ་མཐོ་བའི་གྲས་ཅིག་རེད་ཞི་ཅིན་ཕིང་ཕ་གིར་ཕྱིན་པ་ཡིན་ན་ད་དོ་སྣང་དེ་ཡོང་དགོས་རེད་དེ་ཡང་ཁོ་དེ་ནང་གི་གཅིག་རེད་མ་གཞི་ཞི་ཅིན་ཕིང་གལ་ཆེ་ཤོས་དེ་ཆགས་ཀྱི་མ་རེད་པ། དེ་འདྲ་སོང་ཙང་གལ་ཆེ་གལ་ཆུང་བྱེད་ཚུན་པ་ཁོ་ཚོས་དེ་རིང་དེ་ཡིན་ན་ད་ཞི་ཅིན་ཕིང་འགྲོ་དགོས་ཡག་མེད་པ་ཞིག་མཐོང་བྱས་ཡིན་ན་གཙོ་བོ་དེ། འདིའི་སྒང་ནས་ཕལ་ཆེར་མ་ཕྱིན་པ་རེད་ཟེར་བྱས་འདི་འདྲའི་དབྱེ་ཞིབ་བྱེད་མཁན་ཁག་ཅིག་འདུག་ད་ཡང་དབྱེ་ཞིབ་བྱེད་མཁན་གཞན་པ་ཁག་ཅིག་ག་རེ་འདུག་ཟེར་ན་ད་དཔེར་ན་ཆ་བཞག་ན་དེ་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་རྩོམ་ཞིག་བཏོན་ཤག་དེའི་ནང་རྒྱ་ནག་དང་འབྲེལ་བ་ཡོད་མཁན་གྱི་ཕྱི་འབྲེལ་མི་སྣ་མང་པོ་ཅིག་ལ་སྐད་ཆ་དྲིས་བྱས་ཁོ་ཚོ་མང་པོ་ཅིག་གིས་ལྟ་ཚུལ་བྱས་པ་ཡིན་ན། འདིའི་སྔོན་ད་ལོ་ཁ་ཤས་གོང་ལ་ཐ་ན་ཕར་བཞག་ཟླ་ཉིན་ལོ་ཡིན་ནའི་རེད་ད་ལོའི་ལོ་སྟོད་ལྟ་བུ་ཡིན་ནའི་རེད་རྒྱ་ནག་ནང་ལོགས་ཀྱི་ཕྱི་འབྲེལ་གྱི་མི་སྣ་དེ་ཚོ་སྒང་ག་ལོ་གིས་ཡིན་ན་རྒྱལ་སྤྱིའི་ཐོག་གི་ཕྱི་འབྲེལ་ཚོགས་འདུ་དང་འདིར་ཡོང་ཡག་ལ་དགའ་པོ་ཞེ་པོ་ཅིག་ཡོད་རེད་ཕྱི་རྒྱལ་གྱི་ཕྱི་འབྲེལ་མི་སྣ་ཚོ་དང་ཐུག་བགྲོ་གླེང་བྱས་དེ་འདྲའི་སྒང་ཞུགས་ཡག་འདོད་པ་ཞེ་པོ་ཅིག་ཡོད་རེད་ཡིན་ནའི་དེ་རིང་ཁ་སང་གློ་བུར་ཐོལ་རྒྱག། རྒྱ་ནག་གི་ཁྱོན་ཡོངས་ནས་ཕར་ཕྱི་ལོགས་ལ་འགྲོ་ཡག་གོ་སྐབས་མེད་པ་དང་དེ་འདྲ་ནང་ལོགས་ལ་ཡག་ཚོགས་འདུ་དང་བགྲོ་གླེང་དང་དེ་འདྲའི་ནང་ཞུགས་ཡག་དེ་ཉུང་དུ་ཞེ་པོ་ཕྱིན་མ་ཟད་ཡིན་ན་ཐ་ན་འགྲོ་མཁན་མི་དེ་ཚོ་ཕྱི་རྒྱལ་ཁབ་ལ་འགྲོ་བའི་སྐབས་ལ་ཡག་རྒྱལ་ཁབ་གཞན་པའི་ཕྱི་འབྲེལ་མི་སྣ་དང་མཉམ་དུ་ཚོགས་འདུའི་རྗེས་ལ་ཡ་ད་ཅིག་འདྲ་མི་འདྲ་བྱེད་ཆང་དེ་འཐུང་ཡང་ཅིག་འདྲ་མི་འདྲ་བཤད་བྱས་ཡོད་རེད་པ་དེ་ཚོ་ཧ་ལམ་བྱེད་མཁན་མེད་པའི་བཟོ་འདྲ་ཆགས་བཞག་དེ་ཚོ་ནས་ད་ཁོ་ཚོའི་མཇུག་སྡོམ་པོ་དེ་ག་རེ་འདུག་ཟེར་ན་ད་རྒྱ་ནག་གི་རིམ་པས་རིམ་པས་བྱས་བྱས་ཁོ་གྲོགས་མེད་ཁེར་རྐྱང་རེད་ད་སྔོན་མ་དཔེར་ན་ཆ་བཞག་རིག་གནས་གསར་བརྗེ་སྐབས་ལྟ་བུ་ཡིན་ན་རྒྱ་ནག་ཕྱི་འབྲེལ་མི་སྣ་དེ་ཚོ་ཧ་ལམ་ཕྱི་རྒྱལ་གྱི་ཕྱི་འབྲེལ་མི་སྣ་དང་འབྲེལ་བ་བཟོ་གི་ཡོད་མ་རེད་ད་དེ་འདྲའི་རང་ད་སླེབས་མེད་པ་ཡིན་ནའི་ད་ཁ་ཕྱོགས་རེ་ག་ལེ་ག་ལེ་བྱས་བྱས་ཡིན་ན་ཕྱི་འབྲེལ་གྱི་ལས་དོན་ནང་ལོགས་ལ་ཡག་ག་ལེ་ག་ལེ་མར་དེ་ནས་མར་ཐོན་བྱས་ད་ལྟ་གོང་མ་གཅིག་རྐྱང་སུ་རེད་བལྟས་ཡག་གི་དུས་ཚོད་འདི་འདྲ་ཞིག་འགོ་བཙུགས་མེད་འགྲོ་ཟེར་བྱས་ད་འདིའི་རྒྱུ་མཚན་གྱི་ཐོག་ནས་ད་རིང་གཅིག་བྱས་ན། འདི་འདྲ་རེ་བྱེད་ཀྱི་ཡོད་པ་ཡིན་ན་ཨ་ཞི་ཅིན་ཕིང་ད་རིང་ཚོགས་འདུ་འདིར་ཡིན་གཅིག་མིན་གཅིག་འགྲོ་དགོས་ཡག་ཟེར་མཁན་ཡོད་མ་རེད་ཟེར་བྱས་འདི་འདྲ་ལབ་བྱས་ཨ་དེ་ནས་ཡིན་ན། དོན་དག་རྒྱུ་མཚན་གཞན་པ་བཤད་པ་ཡིན་ན་ད་འདི་རེད་ཤག་དཔེར་ན་ཆ་བཞག་ན་ཉེ་དུས་རྒྱ་ནག་གཞུང་འབྲེལ་གྱི་ས་བཀྲ་ཞིག་བཏོན་སོང་ང་ཁོ་ཚོའི་ས་རྒྱ་ག་ཚད་ཡོད་མེད་དེ་ད་འདིའི་སྐོར་ལ་ཡང་དམིགས་བསལ་ཕལ་ཆེར་གཅིག་ང་ཚོ་དཔྱད་ཞིབ་ཀྱི་ལས་རིམ་ཅིག་བྱས་ན་བསམ་བསམ་རེད་འདུག་ད་ད་རིང་དེ་ཞིབ་ཕྲ་ཞུ་མི་དགོས་བྱས་ས་བཀྲ་འདིའི་ནང་ལོགས་ལ་ཡ་ད་རྒྱ་ནག་གི་གཡས་གཡོན་ལ་ཡོད་པའི

ཨ་འདི་ག་ནི་དམིགས་བསལ་ཡིན་ན་ཕོག་ཐུག་འགྲོ་ས་ཅིག་ཡིན་ན་ད་རྒྱ་གར་ཆགས་བསྡད་ཡོད་རེད་ད་ད་རིང་ཚོགས་འདུ་དེ་ག་རྒྱ་གར་འགྲོ་དགོས་རེད། ཉེ་དུས་ལྷོ་ཨ་ཧྥེ་རི་ཀའི་ནང་ཚོགས་པའི་ཚོགས་འདུའི་སྐབས་ལ་རྒྱ་གར་གྱི་སྲིད་བློན་མོ་དྷི་དང་ཞི་ཅིན་ཕིང་ཞེ་པོ་ཅིག་སྐད་ཆ་དེ་མཐུན་པོ་དེ་འདྲས་གང་ཡང་བྱུང་ཡོད་ས་མ་རེད། དེ་འདྲས་ཀྱི་གནད་དོན་གྱི་རྐྱེན་པས་ཨ་ཞི་ཅིན་ཕིང་ད་རིང་ཕ་གིར་འགྲོ་མ་ཤེས་པའི་བཟོ་འདྲ་བྱས་པ་རེད་གལ་སྲིད་ཕ་གིར་ཕྱིན་པ་ཡིན་ན་གནད་དོན་དེ་ད་གཡས་གཡོན་གྲོང་པ་གང་ག་ལོག་ག་ཞེ་པོ་ཅིག་ངར་བྱས་བསྡད་ཡོད་པ་སོང་ཙང་དེ་ཚོས་སྐད་ཆ་འདི་དྲིས་པ་ཡིན་ན་དེ་དུས་ཞི་ཅིན་ཕིང་ལན་རྒྱག་དགོས་ཀྱི་རེད་བ་ལན་རྒྱབ་མི་དགོས་ཡག་ཅིག་གིས་དེ་འདྲས་ཀྱི་རྒྱ་གར་གཙོ་བོར་འཛིན་པའི་ཨ་ནི་རྒྱལ་ཁབ་མང་པོ་ཞིག་དང་འབྲེལ་བ་ཡག་པོ་མེད་དང་ཨ་ནི་ཞི་ཅིན་ཕིང་ད་རིང་ཚོགས་འདུ་དེར་མ་ཕྱིན་པ་རེད་ཟེར་ཡག་ཅིག་གི་རྒྱུ་མཚན་ཁ་ཅིག་གིས་དེ་འདྲས་བགྲང་གི་འདུག་ཨ་ད་ག་ནང་བཞིན་མཉམ་དུ་ཡང་ཁ་ཤས་ཤིག་གིས་ཟེར་ཡག་བྱས་པ་ཡིན་ན་ད་ཡང་དེ་ཕྱི་འབྲེལ་དང་འབྲེལ་བ་ཡོད་པའི་བཟོ་འདྲ་ཞིག་རེད་ད་རྒྱ་ནག་གི་དཔལ་འབྱོར་དང་འབྲེལ་བ་ཡོད་རྒྱུ་ཞིག་དེ་ཡིན་ན་ཁ་སང་དཔེར་ན་ཆ་བཞག་ན་ཞི་ཅིན་ཕིང་ཨ་ད་ལྷོ་ཨ་ཧྥེ་རི་ཀའི་ནང་ལོགས་ལ་ཡ་རྒྱལ་སྤྱིའི་ལྷན་ཚོགས་ཤིག་འཚོགས་སོང། དེ་འཚོགས་པའི་སྐབས་དེ་དངོས་གནས་བྱས་ན། དཔལ་འབྱོར་སྐོར་བགྲོ་གླེང་གི་ཚོགས་འདུ་གཅིག་གམ་གཏམ་བཤད་བྱེད་ཡག་བྱས་པ་རེད་དེ་ལས་ཡིན། དེའི་གོང་ནས་དེ་ཧོབ་ཏེ་ཁ་ལ་ཡ་ནི་ཞི་ཅིན་ཕིང་མ་ཡོང་བྱས་བྱས་རྒྱ་ནག་ཚོང་དོན་གྱི་བློན་ཆེན་གྱིས་ཞི་ཅིན་ཕིང་ཚབ་བྱས་བྱས་ཨ་ནི་གཏམ་བཤད་དེ་ཀློག་དགོས་ཁེལ་སོང། བྱས་ཙང་དེ་ཚོ་གང་བློ་ཡང་རུབ་རུབ་བཟོས་བྱས་ཁོ་ཚོ་ཁ་ཤས་ག་རེ་ཟེར་གྱི་འདུག་ཟེར་ན། ད་ད་རིང་ཕར་རྒྱལ་ཁབ་ཉི་ཤུ་ཐམ་པའི་ཚོགས་འདུ་ཟེར་རྒྱུ་ལ་ཚོགས་འདུ་དང་པོ་འགོ་བཙུགས་དུས་ཁོ་རང་ནས་ཚོགས་འདུའི་ཇུས་གཞི་གཙོ་བོ་གལ་ཆེ་ཤོས་གཅིག་ཁོ་དཔལ་འབྱོར་གནད་དོན་རེད། ད་ད་རིང་གལ་སྲིད་ཡིན་ན་རྒྱ་ནག་གི་དཔལ་འབྱོར་དེ་ཡག་པོ་མེད་དུས་ཙམ་པ། བྱས་ཙང་ད་རིང་ཞི་ཅིན་ཕིང་ཕ་གིར་དཔལ་འབྱོར་སྐོར་ལ་ཡང་བཤད་ཡག་གི་འདོད་པ་བྱས་ཡོད་མ་རེད་ཁ་སང་ལྷོ་ཨ་ཧྥེ་རི་ཀ་ལ་ཡང་དཔལ་འབྱོར་གྱི་གཏམ་བཤད་བྱེད་དགོས་དུས་ཙམ་པ་གཏམ་བཤད་བྱེད་སྙིང་མ་འདོད་པ་བྱས་བྱས་དེ་མ་ཕྱིན་པ་རེད་དེ་འདྲས་སོང་ཙང་ད་རིང་ཕ་གིར་ལ་ཡིན་ན་ད་རྒྱ་ནག་གི་དཔལ་འབྱོར་དཀའ་ངལ་ཡོད་པ་དེ་ག་དེ་ཞི་ཅིན་ཕིང་གིས་འགྲེལ་བཤད་རྒྱག་འདོད་མེད་པ་དང་ཡང་མེད་ན་ཅིག་རྒྱ་ནག་རང་གི་ད་འུར་བཤད་བྱས་ཞེ་པོ་སྐྱག་རྫུན་བཤད་ཡོད་རེད་བ། དེ་འདྲ་ཅིག་ཡང་ཞི་ཅིན་ཕིང་ངོས་ནས་བྱེད་འདོད་མེད་པའི་བཟོ་འདྲ་བྱས་བྱས་གནས་ཚུལ་སྡུག་པོ་འདི་ཕ་གིར་ཡ་བགྲོ་གླེང་ཆེན་པོ་འགྲོ་ཡག་དེ་འདྲས་ཅིག་གཡོལ་ཡག་གི་ཆེད་དུ་བྱས་བྱས་འདིའི་རྒྱུ་མཚན་རེད་བྱས་བྱས་ཕྱི་འབྲེལ་གྱི་ལས་དོན་ཐོག་ནས་འདི་བཤད་མཁན་ཁ་ཤས་ཤིག་འདུག་ད་ཡང་དེ་མ་ཡིན་པའི་མི་ཁ་ཤས་ཟེར་ཡ་བྱས་པ་ཡིན་ན་ད་དེ་ཚོ་གང་ག་ལོ་ཚོད་དཔག་རེད་མ་གཞི་དངོས་གནས་ཀྱི་ཁུངས་དག་འདྲས་དེ་གང་ཡང་ཡོད་མ་རེད་ཞི་ཅིན་ཕིང་གི་གཟུགས་པོ་དངོས་གནས་བྱས་ན་བདེ་པོ་ཡོད་རྒྱུ་མ་རེད། མ་དང་ཞི་ཅིན་ཕིང་ལོ་དེ་ད་ག་ཙམ་ཆེན་པོ་གང་ཡང་མ་རེད་བ། མཚམས་མཚམས་ཕྱིར་ཐོན་ཡག་གི་འདྲ་པར་འདྲས་ཏི་ཏི་མཐོང་དུས། ཉེ་དུས་རང་ལྷོ་ཨ་ཧྥེ་རི་ཀ་ལ་ཡར་ཚོགས་འདུ་འདིར་ཕྱིན་པའི་སྐབས་དེ་གནམ་གྲུའི་སྒང་ནས་མར་བབས་སྟངས་ཡིན་ནའི་རེད། ཕ་གི་ཚོགས་འདུའི་དཀྱིལ་ཡིན་ནའི་རེད་མཚམས་མཚམས་ཅིག་ཏོག་འཐོམ་སི་སི་ཅིག་དོང་ཀྲང་བལྟས་པའི་བཟོ་འདྲ་ཅིག་འདུག་ཨང་ད་ང་ཚོས་ཏོག་ཙམ་བལྟས་ན་ཕལ་ཆེར་དེ་འདྲས་ཡོད་པའི་བཟོ་འདྲ་འདུག། འདིའི་སྒང་དེ་ཁ་སང་ལྷོ་ཨ་ཧྥེ་རི་ཀའི་ནང་སླེབས་ཚར་བའི་རྗེས་ལ་ཡང་ད་གིན་ངས་ཞུ་ཡག་གི་ཚོགས་འདུ་ཅིག་ལ་ཡར་གཏམ་བཤད་བྱེད་གར་ཡོང་རྒྱུ་འཆར་གཞི་ནང་ཆ་ཚང་ཡོད་ནའི་ལེ་འདི་གོང་གི་དུས་ཧོབ་ཏེ་ཁ་ལ་ཡོང་ཡོད་མ་རེད་འདི་ལ་འགྲེལ་བཤད་འདི་གང་ཡང་མི་འདུག་ཨང། བྱས་ཙང་ཀ་དེ་ཚོ་གང་ནས་བལྟས་པའི་ཞི་ཅིན་ཕིང་གི་འཕྲོད་བསྟེན་དང་འབྲེལ་བ་ཡོད་རེད་ཞི་ཅིན་ཕིང་གི་ཕལ་ཆེན་ད་ཞེ་པོ་འདྲ་ན་འདི་ཞེ་པོ་འདྲ་ན་གི་མེད་པའི་ནས་ལས་བདེ་པོ་ཞེ་དྲག་ཡོད་མ་རེད་འདི་སོང་ཙང་ད་ད་རིང་གི་ཚོགས་འདུ་འདི་གསུམ་དེ་རྒྱལ་ཁབ་གལ་ཆེ་ཤོས་ཇི་ཉི་ཤུའི་ཆེས་མཐོའི་འགོ་ཁྲིད་དེ་གང་ག་ཕ་གིར་སླེབས་བསྡད་པ་རེད་ཚོགས་འདུ་ཕ་གིར་ཕྱིན་པའི་སྐབས་དེ་ཡིན་ན་ད་ཞེ་པོ་ཅིག་འབྲེལ་བ་བྱེད་དགོས་དུས་ཙམ་པ་འདི་འདྲ་བྱས་ནས་གཟུགས་པོའི་གནས་སྟངས་ཀྱི་ཐོག་ནས་ཕལ་ཆེན་མ་ཕྱིན་པ་རེད་ཟེར་བྱས་བྱས་འདི་འདྲའི་ཚོད་དཔག་བྱེད་མཁན་འདུག་ད་དེ་གའི་ཁུངས་ལྡན་ཡོད་པའི་འདི་འདྲ་གང་ཡང་ཡོད་མ་རེད། འདི་ག་ནས་གནས་ཚུལ་གཞན་པ་ཅིག་ད་རེས་སྐད་ཆ་ཞེ་པོ་ཅིག་བགྲོ་གླེང་བྱས་བསྡད་པའི་གནས་ཚུལ་ཅིག་ཤག་དེ་ནི་རྒྱ་ནག་རྒྱལ་ནང་གི་ཆབ་སྲིད་ཀྱི་དོན་དག་རེད་ཅེས་འགྲེལ་བཤད་བརྒྱབ་བཞག་དངོས་གནས་བྱས་ན་ད་ང་གསར་འགྱུར་འདི་ལ་ཡང་ཡིད་ཆེས་དེ་འཁེལ་མེད། ནམ་རྒྱུན་གྱི་གནས་སྟངས་ཡིན་པ་ཡིན་དུས་ད་ངས་ཕལ་ཆེན་གསར་འགྱུར་འདི་ད་རིང་ལས་རིམ་འདིའི་ནང་ལ་ཡང་ངོ་སྤྲོད་བྱེད་ས་མ་རེད་བསམ་གྱི་འདུག་ག་རེ་ཟེར་ན་ང་ད་ཡིད་ཆེས་མེད་དེ་ཡིན་ན་ལས་གསར་འགྱུར་འདིར་དོ་སྣང་ཞེ་པོ་བྱུང་སོང།

རྒྱ་ནག་ནང་ལོགས་ལས་གནས་ཚུལ་དེ་ཞེ་པོ་ཅིག་བཀྲམས་ཤག་བྱས་བྱས་འདུག་བྱས་ཙང་དེ་ག་སྐོར་ནས་ངས་བྱས་ན་འཁོར་ཡང་འཁོར་འཁོར་དུས་མཁན་ཡོད་པ་ཆགས་པ་སོང་འདུག་བྱས་ཙང་འདི་ངས་རྒྱུ་མཚན་འདི་ངས་ད་རེས་ངོ་སྤྲོད་རོབ་ཙམ་ཞུས་ན་བསམ་བསམ་བྱུང་འདི་ག་རེ་རེད་ཟེར་ན། ཨ་འདི་ཉི་ཧོང་གི་གསར་འགྱུར་ཅིག་ཡོད་རེད་ནི་ཁ་ཨེ་ཨེ་ཤ་ཟེར་མཁན་ཅིག། ཉི་ཧོང་སྐད་ནང་ལོགས་ལ་ད་ངས་ཉི་ཧོང་གི་ཡི་གེ་དེ་ཚོ་རྒྱ་ཡིག་འདྲ་པོ་ཡོད་ཙང་ཀློག་ཤེས་ཀྱི་ཡོད་སྒྲ་དེ་ཀློག་ཤེས་ཀྱི་མེད་ནས་ལས་ཕལ་ཆེན་ཁོ་ཚོས་འདི་རེད་བཞག་ཉི་ཧོང་གི་དཔལ་འབྱོར་གྱི་གསར་འགྱུར་ཟེར་ཡག་ཅིག་རྒྱུན་དུ་ཁོ་རང་ནས་གསར་འགྱུར་དེ་ཁོ་ཚོ་ཉི་ཧོང་སྐད་ནང་ཡོད་མ་ཟད་ཨིན་ཇི་ནང་ལོགས་ལས་ཡོད་རེད་ངས་ཨིན་ཇི་ནང་དེ་རྒྱུན་དུ་ནས་ཡང་སེ་ཀློག་གི་ཡོད་ཨེ་ཤི་ཡའི་ཁུལ་གྱི་དཔལ་འབྱོར་གྱི་གནད་དོན་གྱི་གསར་འགྱུར་མང་པོ་ཞེ་པོ་ཐོན་གྱི་རེད་གསར་འགྱུར་དེའི་གསར་འགོད་པ་ནཱ་ཀ་ཛ་བཱ་ཟེར་མཁན་ཅིག་ཡོད་རེད་དེ་ཁོ་རང་ཡིན་ན་དེ་སྔོན་ནས་ད་རྒྱ་ནག་སྐོར་གནས་ཚུལ་ཞེ་དྲག་སྤེལ་མཁན་ཅིག་ཡོད་རེད་དེ་ངས་མང་པོ་ཀློག་མྱོང་པེ་ཅིན་ལ་ཡོད་པའི་ལས་ཁུངས་དེ་ནང་ལ་ཡར་ལོ་བདུན་ཙམ་ཞིག་ལས་ཀ་བྱས་པ་རེད་བྱས་ཏེ་ཁོ་ཚོའི་རྒྱ་ནག་ལ་ཡོད་པའི་གསར་འགྱུར་གྱི་ལས་ཁུངས་ཀྱི་འགོ་ཁྲིད་གཙོ་བོ་བྱས་ཤག་བྱས་དང་རྒྱ་ནག་སྐོར་གནས་ཚུལ་མང་པོ་ཞེ་དྲག་བྲིས་མྱོང་མཁན་མི་ཅིག་རེད་ད་དེ་རིང་ད་ལྟ་ཁོ་རང་རྒྱ་ནག་ལ་ཡོད་མ་རེད་ཉི་ཧོང་སླེབས་བསྡད་རེད་ཁོ་རང་གིས་ཁ་སང་གཟའ་ཟླ་བའི་ཉིན་ཀ་དེ་ད་ཞི་ཅིན་ཕིང་ཚོགས་འདུ་དེ་འགྲོ་གི་མ་རེད་ཅེས་ལབ་ཚར་རྗེས་ལ་ཡག་གནས་ཚུལ་རིང་པོ་ཞེ་པོ་ཅིག་སྤེལ་ཤག་གནས་ཚུལ་རིང་པོ་དེ་སྤེལ་ཡག་གི་འགོ་བཙུགས་སྟངས་ཁོ་རང་དེ་ག་རེད་ཞི་ཅིན་ཕིང་གིས་གཟའ་ཟླ་བའི་ཉིན་ཀ་དེ་རྒྱལ་ཁབ་ཉི་ཤུའི་ཆེས་མཐོའི་ལྷན་ཚོགས་འདི་གའི་ནང་ཞུགས་ཀྱི་མིན་ཟེར་ལབ་པ་རེད། ཨ་ནི་འདི་མ་ཞུགས་ཡག་གི་རྒྱུ་མཚན་འདི་ལ་ཡག་ད་མི་གང་ག་ཚོད་དཔག་ཞེ་པོ་བྱེད་ཀྱི་ཡོད་རེད། དོན་དག་ཁོ་རང་གི་ཅི་ཡང་བྱས་པ་ཡིན་ན་ད་གལ་ཆེ་ཤོས་ཤིག་ནི་རྒྱ་ནག་རྒྱལ་ནང་གི་ཆབ་སྲིད་དང་འབྲེལ་བ་འདུག་ཟེར་བྱས་བྱས་ཁོ་རང་གིས་ད་གཞིར་འདི་འདྲའི་བཞག་བྱས་གནས་ཚུལ་སྤེལ་ཤག་ད་གནས་ཚུལ་དེ་ནང་དོན་དེ་ག་རེ་རེད་ཟེར་ན། ནཱ་ཀ་ཛ་བཱ་ཉི་ཧོང་གི་གསར་འགོད་པ་དེས་ཁོ་རང་ལ་ཡང་རྒྱ་ནག་ནང་ལོགས་ཀྱི་གནས་ཚུལ་རྒྱུས་མངའ་ཡོད་མཁན་ནང་མོལ་ཤེས་མཁན་མི་ཅིག་གིས་བཤད་བྱུང་ཟེར་གནས་ཚུལ་འདི་ག་དེ་ག་རེ་ཟེར་ན། དེ་རིང་ཁ་སང་ཡིན་ན་ཞི་ཅིན་ཕིང་གིས་ད་བྱེད་སྟངས་འདི་ལྟར་རྒྱ་ནག་ནང་ལོགས་དཔལ་འབྱོར་དཀའ་ངལ་འཕྲད་བསྡད་པ་རེད་ཆབ་སྲིད་དཀའ་ངལ་འཕྲད་བསྡད་པ་རེད་ལྷག་པར་དུ་རྒྱལ་སྤྱིའི་ཐོག་ལ་ད་ཨ་མི་རི་ཀ་དང་འབྲེལ་བ་སྡུག་རུ་ཕྱིན་གྲོགས་མེད་ཁེར་རྐྱང་ཞེ་པོ་ལུས་བསྡད་པ་རེད་པ་དེ་ཚོ་ལུས་བསྡད་པ་དེ་ལ་ཡང་ཡིན་ན་རྒྱ་ནག་ནང་ལོགས་ཀྱི་དཔོན་རིགས་ཚོ་སེམས་ཁྲལ་བྱེད་ཉེན་མང་མང་མང་མང་ཕྱིན་རྗེས། ད་ཁོང་ཚོ་སྤྱིར་བཏང་རྒྱ་ནག་གི་དཔོན་པོ་མཐོ་ཤོས་དེ་ག་དེ་རྒས་ཡོལ་བྱས་ཚར་བ་དང་ད་ལྟའི་ལས་ཐོག་ཡོད་མཁན་དེ་ཚོ་ཚང་མ་ལོའི་ཟླ་བ་བརྒྱད་པའི་ནང་ཁོང་ཚོ་ཕ་གིའི་རྒྱ་མཚོའི་ཁའི་བྷའི་ཏའི་ཧི་གུང་སངས་སུ་འགྲོ་དུས་འང། ད་གུང་སངས་འགྲོ་བའི་སྐབས་དེ་ག་དུས་ཡིན་ནི་འདི་ལབ་པ་རེད་ཁོང་ཚོས་ཕ་གིར་ཅིག་ཐུག་འཕྲད་རེ་བྱས། ཚོགས་འདུ་ཚོགས་ཀྱི་རེད་ཟེར་འདི་འདྲའི་བཤད་སྲོལ་མང་པོ་ཞེ་པོ་ཅིག་ཡོད་རེད་དངོས་གནས་གྱི་ག་རེ་ཡིན་མེད་ད། དྲང་པོ་བཤད་ན་སུ་གང་ཅིག་ཤེས་ཀྱི་མི་འདུག་བྱས་བྱས་གང་ལྟར། ཁ་སང་ཕ་གིར་པེ་ཏའེ་ཧེ་ལ་ཡང་ཁོང་ཚོ་གུང་སངས་མ་འགྲོ་གོང་དེ། རྒྱ་ནག་ནང་ལོགས་དཔོན་རིགས་མཐོ་པོ་འདིའི་སྔོན་ལ་ཡང་རྒན་ཡོལ་ཞུས་ཚར་མཁན་ནི་དེ་མང་པོ་ཅིག་ཡོད་ར་བ་ད་མ་ཚང་ཅིག་ཅང་ཙེ་མིན་ནི་ཤི་ཚར་བ་རེད་ཨ་ནི་ཧུ་ཅིང་ཏའོ་ད་ད་ག་རེ་ཟེར་དཔེ་ཞེ་དྲག་ཅིག་བསམ་རྒྱུ་དྲན་རྒྱུ་ཞེ་དྲག་ཡོད་ས་མ་རེད་ཡིན་ནའི་ལས་ད་དཔོན་པོ་གཞན་པ་དེ་མང་པོ་ཞེ་པོ་ཅིག་ལྷག་བསྡད་ཡོད་ར་བ། འདི་གས་འདི་ཨེ་ནི་པེ་ཅིན་གྱི་གྲོང་ཁྱེར་མཐའ་ལ་ཡོད་པའི་ཞི་ཧྲན་ཟེར་མཁན་གྱི་རི་ཅིག་ཡོད་རེད། འདི་ལ་ཡང་ཁོང་ཚོས་འདུ་འཛོམས་ཤིག་བྱས་པ་རེད། འདུ་འཛོམས་བྱས་རྗེས་ཨེ་འདི་སྒང་ལ་ཡང། རྒན་ཡོལ་ཕྱིན་ཚར་བའི་དཔོན་རིགས་འདི་གས་འདི་ད་ག་རེ་ཟེར་ན་དཔེ་སྡུག་ཅག་འདུག་ད་ལྟའི་སྲིད་ཇུས་དེ་ཚོ་ཚོ་ལ་ཡང་འགྱུར་ལྡོག་ཆེན་པོ་ཞིག་བཏང་མ་ཐུབ་པ་ཡིན་ན། རྒྱ་ནག་མི་མང་གིས་གུང་ཁྲན་ཏང་ལ་ཡང་ཡིད་ཆེས་བརླག་འགྲོ་ས་རེད། འདི་འདྲ་སོང་ཙང་ད་དེ་ཡིན་ན་གསལ་པོ་བཤད་དགོས་འདུག་ཅེས་བྱས་ཨེ་ཁོང་ཚོས་ན་རྒྱ་བྱས་པའི་རྗེས་ལ་ཡིན་ན་ཐ་མ་དེ་ཙང་ཅིང་ཧུང་ཟེར་མཁན་ཅིག་ཡོད་ར་ཙང་ཅིང་ཧུང་ཟེར་མཁན་དེ་དེའི་སྔོན་ལ་ཡ་ཅང་ཙེ་མིན་རྒྱ་ནག་གི་སྲིད་འཛིན་བྱས་པའི་སྐབས་དེ་རྒྱ་ནག་གི་སྲིད་འཛིན་གཞོན་པ་བྱས་པ་ལ་ཅང་ཙེ་མིན་གྱི་འོག་གི་ད་ག་ད་མི་འཇོན་ཤོས་ཅིག་དང་མང་པོ་ཅིག་ཟེར་ཡ་བྱས་པ་ན་ད་ད་ད་ཞི་ཅིན་ཕིང་འདི་ག་རེ་ཟེར་དཔོན་པོ་སླེབས་ཡ་དེ་ཡིན་ན་ཙང་ཅིང་ཧུང་གིས་ཡར་འཐེན་པ་རེད་ཅེས་ཟེར་བ་རེད་བྱས་བྱས་དངོས་གནས་མི་རྒྱ་ནག་གི་ཉེ་དུས་ཀྱི་ལོ་རྒྱུས་ཀྱི་ཆབ་སྲིད་ནང་ལོགས་ལ་ཡ་མི་གལ་ཆེན་པོ་ཞིག་དང་འཇོན་པོ་ཞེ་པོ་ཅིག་རེད། ཐ་མ་དེ་གང་ལོག་གིས་ཁོང་ཚོའི་བསམ་འཆར་དེ་ག་དུས་རུག་རུག་བཟོས་རྗེས་ད་ཙང་ཅིན་ཧུང་གིས་ནི་ཞི་ཅིན་ཕིང་ལ་བཤད་རོགས་བྱེད་ཅེས་ལབ་པ་རེད། པེ་ཏའེ་ཧེ་ལ་ཡ་རྒན་ཡོལ་འགྲོ་མཁན་དང་ཡང་ད་ཡོད་ཀྱི་དཔོན་པོ་དེ་གང་གི་ཕ་གིར་དབྱར་ཁའི་དུས་ཚིགས་ཀྱི་གུང་སངས་བཏང་བསྡད་པའི་སྒང་ལ་ཡ་ཉེ་མ་གཅིག་ཚོགས་འདུ་ཚོགས་ཚོགས་འདུ་དེའི་སྒང་ལ་ཡ། ཙང་ཅིན་ཧུང་གིས་རྒན་ཡོལ་ཕྱིན་ཚར་བའི་དཔོན་རིགས་དེ་གའི་དེའི་བསམ་འཆར་དེ་ག་དུས་ཞི་ཅིན་ཕིང་བཤད་རྗེས་ཡིན་ན་ཚོགས་འདུ་ཉེ་མ་གཅིག་ཚོགས་པ་རེད། ཚོགས་པའི་རྗེས་ལ་ཡིན་ན། ཞི་ཅིན་ཕིང་མ་སྐྱིད་པ་ཞེ་པོ་བྱུང་བ་རེད་དེ་ཐང་པ་ལོག་ངོ་རྒོལ་བྱས་པའི་བཟོ་བྱས་པ་རེད་དེ་འདྲ་སོང་ཙང་ཞི་ཅིན་ཕིང་གིས་ཡང་ཁོ་རའི་ད་ཨ་འདི་འོག་ལ་ཡོད་པའི་ལས་ཀ་བྱེད་མཁན་དེ་ཡོད་ར་བ་དེ་གས་ཚུར་རུག་རུག་བཟོས་བྱས་ཨ་ཚོགས་འཚོགས་བྱས་ང་ད་ལྟ་བར་དུ་དཀའ་ངལ་འཕྲད་ཡ་དེ་ཡིན་ན་སྔོན་མ་ཅིག་ཏེང་ཞའོ་ཕིང་ནས་ཅང་ཙེ་མིན་ནས་ཧུའུ་ཅིང་ཏའོ་ད་དེ་གས་དེས་བསགས་བཞག་པའི་ཁ་དཀའ་ངལ་དེ་གས་དེ་ངའི་དཔུང་པའི་སྒང་ལ་ཡ་བྱས་ད་ངས་ཨ་འདི་འཁྱེར་བྱས་བསྡད་ཡོད་རེད་ཟེར་བྱས་ལབ་ར་བྱས

བདེན་པ་ཡིན་གྱི་རེད་བསམ་གི་མི་འདུག་ག་རེ་ཟེར་ན་ད་ད་ལྟའི་རྒྱ་ནག་གི་ཆབ་སྲིད་གནས་སྟངས་འོག་ལ་ཡང་དཔོན་པོ་རྒན་འཁོགས་འདི་ག་དེ་ཚོགས་འདུ་ཚོགས་ཞི་ཅིན་ཕིང་ལ་ཡང་ངོ་རྒོལ་བྱེད་ཡ་སྐོར་ལ་ཡང་གྲོས་བསྡུར་ད་བྱས་དེ་འདི་ག་དེ་ད་བྱེད་སའི་ཁོར་ཡུག་ཡོད་སྲིད་ཀྱི་མ་རེད་བསམ་གི་འདུག་དེ་མ་ཟད་ཡིན་ན་ད་ཞི་ཅིན་ཕིང་གི་ད་ལྟའི་དབང་ཐང་ཆེ་ལོས་དཔེར་ན་ཆ་བཞག་ན་འདིའི་སྔོན་ལ་ཡང་དམར་ཤོག་ཚོགས་འཚོགས་པའི་སྐབས་ལ་ཡང་ཚོགས་འཚོགས་ཀྱི་འཚོགས་ཀྱི་དཀྱིལ་ལ་ཡང་ད་ཧུའུ་ཅིང་ཏའོ་སུ་འཛུམ་པ་ད་དཔོན་པོ་མཐོ་ཤོས་དེ་ར་བ་ཁོ་ཡར་ལངས་བྱས་ཚོགས་འདུ་དཀྱིལ་ནས་མར་ད་ཕུད་པའི་བཟོ་བྱས་སོང། དེ་འདྲ་ཅིག་ཡོད་དུས་ད་དཔོན་པོ་གཞན་པ་དེ་གས་དེ་ད་དཔེ་བླ་འདར་བྱས་ཁོ་རང་ཚོ། རྒན་འཁོགས་ཆགས་བྱས་གའི་ཞེ་དྲག་ཤོད་ཡག་གའི་མེད་པའི་ནས་ཕ་མ་སྤུན་ཀྱག་དང་ད་རྒྱུ་དངུལ་དང་དེ་ཚོ་ཞེ་པོ་ཅིག་སྲུང་སྐྱབས་བྱེད་ཡག་རེད་ཞི་ཅིན་ཕིང་ལ་ཡང་མཉམ་དུ་རུག་རུག་བྱས་བྱས་ཁོང་ཚོས་ངོ་རྒོལ་བྱེད་ཡག་ཞིག་ད་ད་ད་ཕལ་ཆེར་ཡོང་མ་སྲིད་པ་ཅིག་རེད་ལགས་ཨ་མ་དང་སྐོར་ནས་གནས་ཚུལ་དེ་འདྲའི་ཅིག་གསང་བ་ཞིབ་ཕྲ་ཅིག་གལ་སྲིད་ཡིན་པ་ཡིན་ན། ཉི་ཧོང་གི་གསར་འགོད་པ་ཅིག་ལ་ཡང་དེ་འདྲའི་ཞིབ་ཚགས་པོ་འདི་མགོ་ནས་རྐུབ་བར་དུ་གསང་རྒྱུ་དེ་འདྲའི་ཅིག་རག་ཡ་ས་དེ་ཞིག་རག་གི་ཁག་པོ་རེད་བསམ་གྱི་འདུག་ད་ཡིན་ན་ལས་དེ་དང་དུས་མཚུངས་བྱས་ནས་ཨ་ནི་གསར་འགོད་པ་ཉི་ཧོང་གི་ན་ག་ཙ་བ་ཟེར་ཉེན་འདི་ཁོ་རང་རང་སྐད་དུ་སྐྱག་རྫུན་བཤད་ཅིག་བཟོས་རྒྱུ་འདི་ད་རེད་བསམ་མི་འདུག་ད་དེ་ཡིན་ན་ཏན་ཏན་རྒྱ་ནག་ནང་ལོག་གི་གནས་ཚུལ་ཨོ་ཙི་ཤེས་ཉེན་དང་ཨ་ནི་ཅིག་གིས་ཕལ་ཆེར་གནས་ཚུལ་སྤྲད་ཡོད་རྒྱུ་རེད་བསམ་གྱི་འདུག་བྱས་ཙང་ད་དེ་བསམ་བློ་བཏང་པ་ཡིན་ན་ཁོ་གནས་ཚུལ་ཁོ་རང་བདེན་པ་མིན་པ་ཡིན་ན་ལས་ཁོའི་སྣང་ཚུལ་འབྱོར་བ་དེ་ཡིན་ན་དོ་སྣང་བྱེད་དགོས་པ་ཅིག། ག་རེ་ཟེར་ན། འདི་ནས་ག་རེ་མཐོང་གི་རེད་ཟེར་ན། དངོས་གནས་དཔོན་པོ་དེ་ག་དེ་རྒན་གོག་དེ་ག་དེ་ཚོགས་འདུ་ཚོགས་ཡོད་ནའི་མེད་ནའི་རེད་ཙེང་ཆིང་ཧུང་ཅེ་ཅང་ཡིན་ན་ཞི་ཅིན་ཕིང་ལ་ཡ་དེ་ད་གཤེ་གཤེ་སུ་རེ་བཏང་ཡོད་ནའི་མེད་ནའི། འདི་ནས་ག་རེ་མཐོང་འདུག་ཟེར་ན་དེ་ག་རྒྱ་ནག་གི་དཔོན་རིགས་ནང་ལོག་ལ་ཡང་བློ་འཚབ་ཆེན་པོ་ཞིབ་ཅིག་ཡོད་པ་དང་ཨ་ནི་དེ་ཚོ་དངོས་གནས་བྱུང་ཡོད་ནའི་མེད་ནའི། ད་དཔོན་རིགས་དང་མི་གནས་ཚུལ་རྒྱུས་ཡོད་ཉེན་ཆེན་པོ་དེ་ག་དེ་འདི་རེ་བྱུང་ན་བསམ་པའི་རེ་བ་དེ་ཤུགས་ཆེན་པོ་ཞིབ་ཅིག་ཐོན་སོང་བསམ་འདུག་བྱས་ཙང་ག་འདི་གའི་གནས་ད་ད་རིང་བའི་ཞི་ཅིན་ཕིང་དངོས་གནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཡང་གཟའ་སྤེན་པའི་ཉིན་ཁ་ཚོགས་ཡག་གི་འཛམ་བུ་གླིང་ནང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཐམ་པའི་ཆེས་མཐོའི་ལྷན་ཚོགས་དེ་མ་འགྲོ་ཡག་རྒྱུ་མཚན་དེ་ད་དངོས་གནས་ག་རེ་ཡིན་ན་མེད་ན་ལོ་མང་པོའི་རྗེས་ལ་མི་ཤེས་མདོག་ཁ་པོ་མ་རེད་དེ་ལས་ཡིན་ནའི་ལས་ད་ལྟ་མི་དེ་གའི་དེ་ད་ཚོད་དཔག་བྱས་བཤད་རྒྱུ་ནའི་རེད་དབྱེ་ཞིབ་བྱས་བཤད་རྒྱུ་ནའི་རེད་ཡང་འོ་མ་ཁ་ཤས་ཀྱིས་དཀྲོག་གཏམ་བཟོས་བཤད་རྒྱུ་ཡིན་ནའི་རེད་དེ་ཚོ་གང་ག་ནས་ཡིན་ན་ད་ད་ལྟའི་རྒྱ་ནག་གི་གནས་སྟངས་འགྱུར་བ། དཔལ་འབྱོར་གནས་སྟངས་ཡིན་ནའི་རེད། ཕྱི་འབྲེལ་གྱི་གནས་སྟངས་ཡིན་ནའི་རེད། ཞི་ཅིན་ཕིང་ཁོ་རང་མི་སྒེར་གྱི་གནས་སྟངས་ཡིན་ནའི་རེད། དེ་ཚོ་ཚང་མ་ལོག། དུས་ཚོད་འགག་རྩ་དང་གལ་ཆེན་པོ་ཞིབ་ཅིག་སླེབས་བསྡད་ཡོད་པ་དེ་ཡིན་ན་གསལ་པོ་ཞིག་མཚོན་ཐུབ་འདུག་བསམ་གྱི་འདུག་བྱས་ཙང་ད་ད་རིང་ང་ཚོའི་འགྲེལ་བཤད་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན། ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་འདི་ག་རེ་ཡོད་མེད་ན་ལས་རིམ་འོག་ལ་བཞག་རོགས་གནང་ཞུ་གི་ཡིན། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། ལས་རིམ་ཚན་པ།